ཆོས་གསན་པའི་ཚུལ་རྣམས་ནི་མདོ་རྒྱུད་བསྟན་བཅོས་དྲི་མ་མེད་པ་དག་ལས་ཇི་སྐད་གསུངས་པ་ལྟར་དུ་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི། བར་དོའི་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་ཡིན་ད་དེ་གི་ནང་ལས་ཧ་ལམ་སྟེ་ངོ་སྤྲོད་ཀྱི་རིམ་པ་འདི་ཚུ་དེ་མ་ད་ཧ་ལམ་མཇུག་བསྡུ་ནི་གོ་ཤུལ་བིས་ལ།

སྟོང་པ་ཉིད་ཀྱི་རང་བཞིན་གྱིས་སྟོང་པ་ཉིད་ལུ་གླགས་མི་རྙེད། ཟེར་བའི་གི་ཚུལ་དེ་སོགས་འགྲེལ་པའི་གསུམ་མམ་ལ་ད་འདི་བཟུམ་སྦེ། ཕྱི་རོལ་ནང་ལུ་ཤར་མི་གི། ལྷ་ཚོགས་ཡིན་རུང་འདྲ། དེ་ལས། འབྱུང་བ་བཞི་ཡི་རང་བཞིན་དེ་ཚུ་ག་ཅི་རང་འཇིགས་སྣང་དེ་ཚུ་དཔེར་ན་ས་གཡོ་བ་གི་འཇིགས་པ་ཡིན་ལོ། ཆུ་ཡི་འཇིགས་པ་མེ་ཡི་འཇིགས་པ་རླུང་གི་འཇིགས་པ་ལ་སོགས་པ་ག་ཅི་ཡིན་རུང། དེ་ཚུ་ཆ་མཉམ་རང་གི་རང་སྣང་ཡིན་ཟེར་ཨིན་མས། དེ་ལས་སྒྲ་དང་འོད་ཟེར་ལ་སོགས་པ་དེ་ཚུ་འབྱུང་མི་དེ་དག་ཐམས་ཅད་ཀྱང་ཆ་མཉམ་རང་གི་རང་སྣང་ཡིན་པ་ཤེས་དགོས། དེ་སྦེ་གསུངམ་ཨིན་པས། ད་རང་གི་རང་སྣང་ཡིན་པ་མ་གཏོགས་གཞན་ཕྱི་རོལ་ན་ད་ཞི་བ་གི་ལྷ་དང་ཁྲོ་བོ་གི་ལྷ་དང་ཁྲག་འཐུང་གི་མགོ་བརྙན་དང་མགོ་བརྙན་རྣམ་པ་སྣ་ཚོགས་དེ་དག་གཟུགས་མི་ཡིན་པ་ལ་མགོ་ཏོ་དེ་ཚུ་གཅན་གཟན། བྱ་རིགས་སྣ་ཚོགས་ཀྱི་མགོ་བརྙན་སྦེ་ཤར་མི་དེ་ཚུ་ག་ར་སེང་བའི། དེ་ལན་དེ་སྒྲ་དང་འོད་དང་གཤིན་རྗེ་ཡི་གཟུགས་གཅིག་གཅིག་ལ་སོགས་པ་གཉིས་སུ་གྲུབ་པ་ག་ནི་ཡང་མེད་དེ་སྦེ་སྣང་མི་དེ་ཚུ་ཆ་མཉམ་རང་བཞིན་གྱིས་མ་གྲུབ་པ་ཡིན་པ་ཐག་ཆོད་དགོ་ཟེར་ཨིན་མས་རང་བཞིན་གྱིས་མ་གྲུབ་པ་ཡིན་པ་ལོ་ཡིན་པར་ཐག་ཆོད་དཔ་འདྲཝ་ཅིག་འབད་བ་ཅིན་དེ་ལུ་འདྲོག་དགོཔ་དང་འཇིགས་སྐྲག་སྐྱེ་དགོ་ག་ནི་ཡང་མེད་འཇིགས་སྐྲག་མི་སྐྱེ་ཟེར་ཨིན་མས་ལགས། དོན་དག་ངོ་མ་རང་ང་ཅག་རང་ནི་འཇིགས་སྣང་འདི་ཕར་སྤང་ནི་གི་དོན་ལུ། འཇིགས་སྣང་འདི་ཕར་སྤང་བ་ཙམ་ཅིག་གིས་མ་ཚད་པར་རང་གི་རང་སྣང་ཡིན་པ་ཤེས་ནི་གི་དོན་ལུ། རང་གི་རང་སྣང་ཡིན་པ་ཤེས་ད་པ་ཅིན་འཇིགས་སྣང་རང་བཞིན་གྱིས་འཇིག་སྟེ་འགྱོ། ཟེར་ཨིན་མས་འཇིགས་སྣང་རང་བཞིན་གྱིས་ཞིག་སྟེ་འགྱོ། དེ་ལྟར་ཤེས་ན་འཇིགས་སྐྲག་ཐམས་ཅད་རང་སར་གྲོལ་ནས་གཉིས་སུ་མེད་པར་ཐིམ་ནས་སངས་རྒྱས་ཏེ་གི་སྦེ་འགྱོ་ཚུགས་པའི་དགོས་པ་ཡོད་ཟེར་ཨིན་མས་ལགས་ཨ་ནི་སྦེ་རང་གི་རང་སྣང་ཡིན་པ་ཤེས་ཏེ་གི་སྦེ་དགོས་པ་ག་ཅི་ཡོདཔ་ཨིན་ན་ཟེར། རྒྱུ་མཚན་ག་ཅི་ཡིན་ན། ཕན་ཐོགས་ག་ཅི་ཡོདཔ་ཨིན་ན་མནོ་བ་ཅིན། འཇིགས་སྐྲག་དང་དངངས་སྐྲག་དེ་དག་ཐམས་ཅད་ཆ་མཉམ་རང་སར་གྲོལ་ཏེ་གི་འབད་ཞིནམ་ལས་སྦེ། དེ་དང་མཉམ་ཅིག་གཉིས་སུ་མེད་པར་ཐིམ་སྟེ་གི་འབད་ཞིནམ་ལས་སྦེ་ཤར་སྣང་འདི་ཚུ་རང་བཞིན་མ་གྲུབ་པ་ཡིན་པར་ཤེས་པའི་སྒང་ལས་དེ། ཤར་སྣང་དེ་དང་གཉིས་སུ་མེད་པར་ཐིམ་སྟེ་གི་སྦེ་སངས་རྒྱས་པར་འགྱོ་ཚུགས་པ་གི་དགོས་པ་ཡོད་ཟེར་སངས་རྒྱས་པར་འགྱུར་རོ། དེ་ལྟར་ངོ་ཤེས་ན་ཡི་དམ་གྱི་ལྷ་ཡིན་ནོ་སེམས་མེད་རང་བདེན་པའི་ཤེས་སྟབས་སྒྲགས་བྱེད་པའི་བ་ཅན་རང་གི་རང་སྣང་ཡིན་པར་ཤེས་སྟབས་བ་ཅན་སེ་ཡོད་ལོ་རྗེ་མོའམ་དེ་ལྟར་ངོ་ཤེས་ན་སེ་ཨུ་ད་ལུག་དགུང་ལོ་གཞོན་མེད་ཀྱི་ལྷ་ཚོགས་དེ་ཚོ་རང་གིས་རང་གི་རང་སྣང་ཡིན་པར་ངོ་ཤེས་སྟབས་སྒྲགས་བྱེད་པའི་བ་ཅན། ཡི་དམ་གྱི་ལྷ་སེ་རུ་འདི་རང་དབྱིན་ཡིན་ལོ་གསར་བརྗེ་མིན་སེམས་མེད། ད་བར་དོ་ཡི་གི་འཕྲང་ལ་བསུ་བ་ལ་བྱོན་པར་འདུག་གོ་སྐྱབས་སུ་མཆིའོ་སྙམ་པའི་གེགས་མེད་པ་དུང་དུང་མཛོད་ཅེས་གསང་བའི་ཡི་དམ་གྱི་ལྷ་ཡིན་པར་ངོ་ཤེས་དེ་ལས་ཤེས་པའི་ཐོག་ལས་ཡང་ཡི་དམ་གྱི་ལྷ་དེ་སུ་ཡིན་པས། ད་ཕན་ང་བར་དོ་ནང་ལུ་འཁོར་བ་འཁྱམས་ཏེ་སྡོདཔ་ད་ལུ་དེ་ང་ཡང་བར་དོ་ལས་འདྲེན་ཞིནམ་ལས་པས། བར་དོ་ལས་ཡར་འདྲེན་ཏེ་བགྱིས་པས། བར་དོའི་སྡུག་བསྔལ་གྲོལ་ཏེ་བགྱིད་པས། སྡུག་བསྔལ་མེད་པའི་གནས་གཏན་གྱི་བདེ་བ་ཅན་ནང་ལུ་སྐྱོན་གནས་པའི་ཆོས་མིན་པས་སྐྱབས་སུ་མཆིའོ་སྙམ་པའི་གེགས་མེད་པར་དུང་དུང་བསྐྱེད་དགོ་དང་ཡོད་པས་ཡིན། འང་འདི་གསུམ་པའི་དད་པ་དང་མོས་གུས་སྐྱེས་ཐབས་གྲགས་ཆོད་འབད་བ་ཅིན། དེ་ལས་ང་བཅས་རང་རང་བཞིན་གྱིས་ཡང་གྲོལ་ཏེ་འགྱོ་ཚུགས་ནི་ཡིན་པས་ལ། དཀོན་མཆོག་གསུམ་རྗེས་སུ་དྲན་པར་གྱིས་ཤིག་ཟེར་མི་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་དགེ་འདུན་དཀོན་མཆོག་ཟེར་མི་དེ་ངོ་ཤེས་ར་ཤེས་དགོ་ང་བཅས་ར་ཆ་ཁྱབ་ཀྱིས་ལགས། དཀོན་མཆོག་གསུམ་གཅིག་ར་མ་ཤེས་པ་ཅིན། དེ་ནང་པ་སངས་རྒྱས་པའི་གི་གྲལ་ཁར་ཚུད་པར་ཡང་ལཱ་ཁག་ཡོད། ནང་རྒྱལ་ནང་པ་སངས་རྒྱས་པའི་གི་རྗེས་འཇུག་ཡིན་ཟེར་སླབ་རུང་ཡང་ལཱ་ཁག་ཡིན། ཨང་འདི་དཀོན་མཆོག་གསུམ་ལོ་ལོ་སྟེ་དཀོན་མཆོག་གསུམ་དེ་ངོ་ཤེས་པ་ཅིན་ནང་པ་སངས་རྒྱས་པའི་གི་གྲལ་ཁར་ཡིན། དཀོན་མཆོག་གསུམ་ངོ་ཤེས་པའི་ཐོག་ལས་དེ་ལུ་སྐྱབས་སུ་འགྲོ་མ་ཚུགས་པ་ཅིན་དེ་ནང་པ་སངས་རྒྱས་པའི་གི་གྲལ་ཁར་མི་ཚུད་ཟེར་དེ་སྦེ་སྤྱིར་བཏང་དེ་སྦེ་བཤད་པ་ཡིན་ལ། ཨང་དེ་འབདཝ་ད་ལུ་དཀོན་མཆོག་གསུམ་དེ་རྗེས་སུ་དྲན་ནས་དེ་དུས་དང་རྣམ་པ་ཀུན་ཏུ་སངས་རྒྱས་ཀྱི་གོ་འཕང་མ་ཐོབ་ཚུན་ཚོད་ཀྱི་བར་ན་ལུ། སྟེང་ནས་སྤང་ནི་མི་འོང་ཟེར་ཡིན་པས། དཀོན་མཆོག་གསུམ་དྲན་པར་གྱིས་ཤིག་ཁྱོད་རང་གི་ཡི་དམ་གྱི་ལྷ་གང་ཡིན་པ་དེ་དྲན་པར་གྱིས་ཤིག་དེ་གི་ནང་ལས་ཡང་དཀོན་མཆོག་གསུམ་གྱི་ནང་ལས་ཡང་ཁྱེད་རང་གི་ཡི་དམ་གྱི་ལྷ་དེ་གང་མོ། འཕགས་པ་ཐུགས་རྗེ་ཆེན་པོ་སྤྱན་རས་གཟིགས་ཡིན་ན། ཡི་དམ་རྡོ་རྗེ་སེམས་དཔའ་ཡིན་ན། གང་ཡིན་མི་ཅིག།

ད་ཧེ་མ་ཆ་ར་གྱི་རྩ་བའི་ལམ་གྱི་རྟེན་འདི་ཡོད་མེད་ཀྱི་རྩ་བའི་ལམ་དེ་ཀྱི་མཚན་དོན་དུ་སྐྱེས་པའི་བོ་སྲེག་མའི་བོ་དེ་གསོལ་བ་བཏབ་ཅིང་སྲེག། བར་དོར་ཁྱམས་ནས་ཡོད་པའི་ར་ད་ཛོད་ཀྱི་ཐུགས་རྗེས་མ་བཏང་གི་ལ་གསོལ་བའང་ཐོབ་རྗེས་སུ་གསོལ་བ་ནི་བས་བཏབ་དྲག་བྱེད་པའི་བ་ཅན་སྲེག་མའི

བར་དོ་འཇིགས་པའི་འཕྲང་ལས་བསྒྲལ་དུ་གསོལ། ཡང་དག་རྫོགས་པའི་སངས་རྒྱས་ས་རུ་སྐྱོལ། དགའ་བའི་གྲོགས་དང་བྲལ་ནས་གཅིག་པུར་འཁྱམས། རང་སྣང་སྟོང་པའི་གཟུགས་བརྙན་འཆར་དུས་འདིར། སངས་རྒྱས་རྣམས་ཀྱི་ཐུགས་རྗེའི་ཤུགས་ཕྱུང་ནས། སྔངས་སྐྲག་བར་དོའི་འཇིགས་པ་མི་འབྱུང་ཤོག། ཡེ་ཤེས་གསལ་བའི་འོད་ལྔ་འཆར་དུས་འདིར། མི་འཇིགས་མི་སྐྲག་རང་ངོ་ཤེས་པར་ཤོག། ཞི་དང་ཁྲོ་བོའི་སྐུ་གཟུགས་འཆར་དུས་འདིར། མི་འཇིགས་གདེང་ཐོབ་བར་དོ་ངོ་ཤེས་ཤོག། ལས་ངན་དབང་གིས་སྡུག་བསྔལ་མྱོང་ཙ་ན་ཡི་དམ་ལྷ་ཡིས་སྡུག་བསྔལ་སེལ་བར་ཤོག། ཆོས་ཉིད་རང་སྒྲ་འབྲུག་སྟོང་ལྡིར་ཙ་ན་ཐམས་ཅད་ཡིག་དྲུག་སྒྲ་རུ་འགྱུར་བར་ཤོག། སྐྱབས་མེད་ལས་ཀྱི་རྗེས་སུ་འབྲང་དུས་དེར་ཐུགས་རྗེ་ཆེན་པོས་བདག་ལ་བསྐྱབ་ཏུ་གསོལ། བག་ཆགས་ལས་ཀྱི་སྡུག་བསྔལ་མྱོང་དུས་དེར། འོད་གསལ་བདེ་བའི་ཏིང་འཛིན་འཆར་བར་ཤོག། འབྱུང་བའི་ཁམས་རྣམས་དགྲ་རུ་མི་ལྡང་ཞིང་སངས་རྒྱས་རིགས་ལྔའི་ཞིང་ཁམས་མཐོང་བར་ཤོག། ཅེས་དེ་རྒྱས་སྨོན་རྒྱུད་དྲག་པོ་དང་བཅས་པའི་སྨོན་ལམ་ཐོབ་རྗེས་རང་རྒྱལ་གྱི་གདམས་བསྐྱེད་ལྷག་ཆབ་སྐྱོན་བཅུ་གསུམ་རྩ་བའི་བླ་མ་སྟེ་སོ་གཅིག་ཏུ་བསྡུས་ཏེ་དགྱེས་པའི་ཞིང་ལས་པའི་ཆ་མཉམ་ལོ་སེའུ་སྟབས་བདེ་བསྐྱེད་པའི་བར་དུ་ཡོད་སྨོན་ལམ་འདི་ཡང་ནི་བའི་སྟབས་གོ། སེམས་མེད་དུས་སྐབས་འདི་ན་ལུགས་སྨོན་ལམ་ཡང་ནི་བའི་སྟབས་གཤེགས་གོ། ཡང་ནི་བའི་ལྟ་བ་ཅན་འཇིགས་སྐྲག་ཐམས་ཅད་ཡེལ་ནས་ཉེ་བར་ལོངས་སྤྱོད་རྫོགས་སྤེལ་གྱི་སྐུ་ལུས་སངས་རྒྱས་པར་འགྱུར་བ་ལོ་ཐེ་ཚོམ་རྩ་ནས་མིན། དེ་བས་ནི་དེ་གྱིས་སྨོན་ལམ་མ་འདེབས་པའི་གཏམ་ནི་འདི་ཡི་རྣམ་སྨིན་བསམ་མིན་ཁ་ཕྱེ་རྟོག་རྟོག་ཡིན་སེམས་དྲན་པ་གཡེང་འདི་དུས་ནི་མི་འོང་སངས་མེད། མ་གཡེང་ཞིག། དང། འདི་གསུམ་མིག་གི་སྨོན་ལམ་འདི་ཡང། ལན་གསུམ་མམ་བདུན་གྱི་བར་དུ་བརྗོད་དོ། སེམས་དང་ཅེ་ར་བླའམ་དགེ་བའི་བཤེས་གཉེན་འདི་སོགས་ཀྱི་བར་དུ་བློ་ནུས་པའི་སེམས་ཅན་འདི་བློ་ངོ་སྤྲོད་ཨ་འདས་པའི་བཅའ་འཕེལ་གྱི་གནས་སྐབས་ན་བསླུ་ཡང།